ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། འཇར་མ་ནི་གཞུང་གིས། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེད་མཁས་པས། བོད་ཀྱི་བཅའ་སྡོད་སློབ་གྲྭ་ཟེར་བ་ཚང་མ། སྒོ་རྒྱག་དགོས་པའི་འབོད་སྐུལ་ལ་རྒྱབ་སྐྱོར་ཡོད་པའི་སྐོར་གྱི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ལྔ་གའི་ཐོག་ནས་ཤུན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། འཇར་མ་ནི་གཞུང་གིས་རྒྱ་ནག་གིས། བོད་ཀྱི་བཅའ་སྡོད་སློབ་གྲྭ་ཟེར་བ་ཚང་མ་སྒོ་རྒྱག་དགོས་པའི་འབོད་སྐུལ་བྱས་པ་རེད། སྤྱི་ཟླ་བཞི་པའི་ཚེས་ཉི་ཤུའི་ཉིན་འཇར་མན་གྱི་ཕྱི་སྲིད་ལས་ཁུངས་ཀྱི་འགྲོ་བ་མིའི་ཐོབ་ཐང་དང། མི་ཆོས་རིང་ལུགས་པའི་རོགས་སྐྱོར་རྒྱུན་ལས་ཚོགས་འདུའི་སྐབས་སུ། བོད་ཀྱི་ཉིན་རེའི་གནས་སྟངས་དེ་ཇེ་སྡུག་ཏུ་འགྲོ་བཞིན་པར་སེམས་འཚབ་དང། མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་མཁས་པས། རྒྱ་ནག་གིས་བོད་དུ་ལག་བསྟར་བྱེད་བཞིན་པའི་བཅའ་སྡོད་སློབ་གྲྭ་ཟེར་བ་ཚང་མ་སྒོ་རྒྱག་དགོས་པ་དང། བོད་ཀྱི་འབྲོག་པ་རྣམས་བཙན་ཤེད་ཀྱིས་གནས་སྤོར་བྱེད་བཞིན་པ་མཚམས་འཇོག་དགོས་པའི་འབོད་སྐུལ་ལ། རྒྱབ་སྐྱོར་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། འཇར་མན་གྱི་ཕྱི་འབྲེལ་པས། མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་མཁས་པས་བཏོན་པའི་ཞིབ་འཇུག་གི་སྙན་ཐོ་དང་འབོད་སྐུལ་ལ་རྒྱབ་སྐྱོར་བྱ་རྒྱུ་དང། རྒྱ་ནག་གི་སྲིད་གཞུང་གིས་འགོ་ཁྲིད་དེ་བོད་ཀྱི་སྐད་ཡིག་དང་རིག་གནས། ཆོས་ལུགས་བཅས་བཙན་ཤེད་ཀྱིས་རྒྱ་ནག་ཅན་དུ་བསྒྱུར་བཞིན་ཡོད་ལ། དེ་ལས་བོད་ཀྱི་བཅའ་སྡོད་སློབ་གྲྭ་ཟེར་བ་དེ་ནི་བོད་ཀྱི་སྐད་ཡིག་དང་རིག་གནས་ཡོད་ཚད་རྩ་བ་ནས་མེད་པར་གཏོང་བའི་ལས་འཆར་ཞིག་ཡིན་པའི་སྐོར་བརྗོད་ཡོད་པ་རེད། འཇར་མན་གྱི་ཕྱི་འབྲེལ་ལས་ཁུངས་ཀྱི་འཐུས་ཚབ་ཀྱིས། རྒྱ་ནག་གིས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་གཏོང་བཞིན་པའི་སྐོར་ཞིབ་ཅིང་ཕྲ་བའི་སྒོ་ནས་རྒྱས་འགྲེལ་བྱས་ཡོད་པ་མ་ཟད། འཇར་མན་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་གཏོར་བརླག་གཏོང་བཞིན་པའི་གནད་དོན་དེ་སྣང་མེད་དུ་མི་འཇོག་པའི་ཁག་ཐེག་གནང་ཡོད་པ་རེད། སུད་སིའི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས། འཇར་མན་གཞུང་གིས་བོད་ཀྱི་འགྲོ་བ་མིའི་གཞི་རྩའི་ཐོབ་ཐང་ལ་སྲུང་སྐྱོབ་བྱ་རྒྱུའི་ཆོད་སེམས་བརྟན་པོ་བཟུང་བར་ཐུགས་རྗེ་ཆེ་ཞུ་རྒྱུ་དང། འཇར་མན་གྱི་ཆོད་སེམས་འདི་ནི་ཡོ་རོབ་ཀྱི་རྒྱལ་ཁབ་ཡོངས་ཀྱིས་ཀྱང་རྒྱ་ནག་གི་བཙན་འོག་ཏུ་ཡོད་པའི་བོད་ཀྱི་ཡ་ང་བའི་གནས་སྟངས་འདིར་མཐོང་ཆུང་བྱ་མི་འོས་པའི་འབོད་བརྡ་ཞིག་ཡིན་ཞེས་དང། རྒྱ་ནག་གཞུང་གིས་ཀྱང་རྒྱལ་སྤྱིའི་འབོད་སྐུལ་སེམས་སུ་ཉར་ནས། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དང་སྲུང་སྐྱོབ་བྱ་དགོས་པ་ལས། ཨར་སྒོར་དུང་ཕྱུར་མང་པོའི་འགྲོ་སོང་བཏང་ནས། བོད་ལ་དྲག་གནོན་བྱེད་བཞིན་པའི་གནས་ཚུལ་གཡོ་འགེབས་བྱ་རྒྱུ་དེ་མིན་པའི་སྐོར་གསུངས་ཡོད་པ་རེད། ཁེ་ན་ཌའི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་ཨེ་རེ་ཧྥེ་ཝེར་ནན་ལགས་ཀྱིས། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་གློད་གྲོལ་བཏང་དགོས་པ་དང། རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་མཚམས་འཇོག་དགོས་པའི་གཏམ་བཤད་གནང་ཡོད་པ་རེད། བདུན་འདིའི་ཕྱི་ཚེས་བཅུ་དགུའི་ཉིན་ཁེ་ན་ཏྲའི་དབུས་གྲོས་ཚོགས་འོག་མའི་ནང་དུ་གྲོས་ཚོགས་ཀྱི་བོད་ཀྱི་གྲོགས་པོ་ཚོགས་པའི་འགན་འཛིན་དང་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་ཨེ་རེ་ཧྥེ་ཝེར་ནི་ལགས་ཀྱིས་གྲོས་ཚོགས་ཀྱི་ཚོགས་འདུའི་སྐབས་སུ་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་རྒྱ་གཞུང་གིས་མྱུར་དུ་གློད་གྲོལ་གཏོང་དགོས་པའི་གཏམ་བཤད་གནང་ཡོད་པའི་སྐོར་ཁོང་གི་སྤྱི་ཚོགས་དྲ་རྒྱའི་སྟེང་དུ་སྤེལ་ཡོད་པ་རེད། འཐུས་མི་ཁོང་གིས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་ནི་བོད་ཀྱི་ནང་པ་སངས་རྒྱས་པའི་ནང་མཛད་འགན་ཆེན་པོ་བཞེས་མཁན་ཞིག་དང། དེ་བཞིན་གོང་ས་མཆོག་གི་ཡང་སྲིད་ངོས་འཛིན་གནང་ཕྱོགས་དང་འབྲེལ་བ་ཡོད་པའི་གསལ་སྟོན་གནང་བ་རེད། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་རྒྱ་ནག་གཞུང་གིས་བཙན་ཁྲིད་ཀྱིས་གར་སོང་ཆ་མེད་དུ་གྱུར་བ་དང། ཁོང་ནི་འཛམ་གླིང་ནང་ནས་ཆབ་སྲིད་ཀྱི་བཙོན་མ་ཆུང་ཤོས་དེ་ཡིན་ཞིང།

དགུང་གྲངས་སོ་བཞིར་འཁོར་བའི་འཁྲུངས་སྐར་དང་བསྟུན་ནས་གྲོས་ཚོགས་ཀྱི་འཐུས་མི་རྣམས་ནས་ཁོང་དང་མཉམ་དུ་རྒྱབ་སྐྱོར་གནང་ནས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་མཆོག་མྱུར་དུ་གློད་གྲོལ་གཏང་དགོས་པའི་རེ་འདུན་བཏོན་ཡོད་པ་རེད། མཐའ་དོན་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་ཨེ་རི་ཧྥེ་ཝེ་རི་ནཱི་ལགས་ནི་ཨོན་ཁྲོ་རི་ཡོ་མངའ་སྡེ་སུ། བོད་མི་གནས་སྡོད་བྱེད་ས་མང་ཤོས་ཀྱི་ས་གནས་ནས་དབུས་གྲོས་ཚོགས་འོག་མའི་འཐུས་མི་ཞིག་ཡིན་པ་དང། ཁོང་གིས་དུས་དང་རྣམ་པ་ཀུན་ཏུ་གོ་སྐབས་ནམ་བྱུང་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང། བོད་རྒྱ་ཞི་མོལ་གནང་རྒྱུར་རྒྱབ་སྐྱོར་དང

ཕྱི་ཟླ་བཞི་པའི་ཚེས་ཉི་ཤུ་ཉིན་ཧྥ་རན་སིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ལྕམ་སྐུ་ཇེཀ་ལིན་བྷེ་རི་ནེའུ་ལགས་ཀྱིས་སྣེ་ཁྲིད་པའི་གྲོས་ཚོགས་འཐུས་མི་བཞི་ལས་གྲུབ་པ་ཞིག་གཞིས་སྒར་རྡ་རམ་ས་ལར་གཟིགས་སྐོར་དང་འབྲེལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་མཇལ་འཕྲད་ཀྱིས་བོད་རྒྱའི་གནད་དོན་དང་བཙན་བྱོལ་བོད་མིའི་བདེ་དོན་སྐོར་ནས་གླེང་མོལ་གནང་ཡོད་པ་དང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་གྲོས་ཚོགས་འཐུས་མི་རྣམས་གཞིས་སྒར་དུ་ཕེབས་པ་ཐེངས་དང་པོ་མིན་པ་དང་གཙོ་བོ་ད་ལན་བོད་མིའི་སྒྲིག་འཛུགས་གཙོས།

སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་གཉིས་ནས་གྲོས་ཚོགས་འཐུས་མི་ཚོར་ཕེབས་བསུ་དང་བཙན་བྱོལ་སྤྱི་ཚོགས་ནང་བོད་མིའི་དམངས་གཙོའི་འཕེལ་འགྱུར་སོགས་ཀྱི་སྐོར་ནས་ངོ་སྤྲོད་གནང་ཡོད་པ་དང་དེ་བཞིན་ཉིན་དེར་གྲོས་ཚོགས་འཐུས་མི་རྣམས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང་མཇལ་འཕྲད་ཀྱིས་བོད་དོན་དང་བོད་རྒྱ་ཞི་མོལ་སོགས་ཀྱི་སྐོར་ནས་གླེང་མོལ་གནང་ཡོད་འདུག་ཐེངས་འདིར་ཧྥ་རན་སིའི་གྲོས་ཚོགས་འཐུས་མི་རྣམས་གཞིས་སྒར་དུ་ཕྱི་ཚེས་ཉི་ཤུ་ནས་ཉི་ཤུ་རྩ་ལྔ་བར་གཟིགས་སྐོར་དང་འབྲེལ། བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གཙོས་ཚོགས་སྒེར་ཁག་དང་ཤེས་ཡོན་ལྟེ་གནས་དང་དགོན་སྡེ་ཁག་ཅིག་ལ་གཟིགས་ཞིབ་ཀྱིས་བཙན་བྱོལ་བོད་མིའི་སྤྱི་ཚོགས་སུ་རྒྱུས་ལོན་གནང་རྒྱུ་དང་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་གཞིས་སྒར་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁར་བཅར་ཐུབ་རྒྱུའི་ཐུགས་རེ་གནང་བཞིན་ཡོད་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས།

ཆོས་གྲོགས་ཚང་མས་དཔྱད་འཇོག་ཟུང་འབྲེལ་གྱི་སྒོ་ནས་བྱང་ཆུབ་ཀྱི་སེམས་དང། སྟོང་ཉིད་ཀྱི་ལྟ་བར་གང་ཐུབ་ཀྱིས་བསམ་བློ་གཏོང་དགོས་ཞེས་བཀའ་སྩལ་ཡོད་པའི་སྐོར། རྡོ་རྗེ་མཚོས་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་ལ་གསན་རོགས་གནང། གོ་ལའི་ནང་པའི་ཆེས་མཐོའི་ལྷན་ཚོགས་ཐོག་མ་དེ་ཟླ་འདིའི་ཕྱི་ཚེས་ཉི་ཤུ་དང་ཉེར་གཅིག་གཉིས་ལ་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་འཚོགས་ཡོད་པ་དང། དེ་རིང་ཕྱི་ཚེས་ཉེར་གཅིག་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག

བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཡ་ག་ཚད་ཐུབ་ཐུབ་ཀྱི་ཨ་ནི་བསམ་བློ་བཏང་ཡང་གནང་ཤོག་ཨ་ཟེར་ནས་ང་དེ་ཞུ་ཡ་ཡིན།
ཡང་གོང་ས་མཆོག་གིས་ནང་པ་སངས་རྒྱས་པའི་ཆོས་ནི་ང་ཚོའི་ཕ་མེས་ནས་བརྒྱུད་ཡོང་བའི་རིན་ཐང་ཅན་གྱི་ཆོས་ཤིག་ཡིན་པས་ང་ཚོས་གང་ཐུབ་ཀྱིས་ཉམས་ལེན་བྱས་ཏེ་གྲུབ་འབྲས་ཐོན་པ་ཞིག་བྱུང་བ་ཡིན་ན་འདི་ནི་སྟོན་པ་བཅོམ་ལྡན་འདས་ལ་ཞབས་འདེགས་དང་བཀའ་དྲིན་གསོ་བ་ཞིག་ཡིན་ཞེས་བཀའ་སློབ་སྩལ་འདུག། ད་ང་རང་ཚང་མ་ལོ་ཕ་མེས་ནས་མར་ཡོང་བསྡད་པའི་ཆོས་ཅིག་ཆགས་བསྡད་ཡོད་རེད་ད་འདི་རིན་ཐང་ཅན་ཞིག་ཡིན་པ་ཞིག་ངོ་ཤེས་པའི་ཐོག་ནས་ག་ཚད་ཐུབ་ཐུབ་ཀྱི་ཅིག་ཉམས་ལེན་བྱས་ནས་ཤུགས་ཅིག་སྒྲིམ་གྱི་ཡིན་ན་ཨེ་ནི་ཅིག་འཛམ་བུ་གླིང་འདི་སྒང་ལ་ད་ཆོས་ལུགས་མེད་པ་ཡོད་རེད་ཨེ་ནི་ཆོས་ལུགས་འདྲ་མི་འདྲ་ཡོད་རེད་ཅིག་དེ་གི་དེ་གི་མི་ང་ལ་ཡ་དངོས་གནས་ཅིག་གི་ད་བོད་སངས་རྒྱས་པའི་ཆོས་ཉམས་ལེན་བྱས་ནས་ཅིག་ངས་འདི་དངོས་གནས་ཅིག་ཁ་ཡོད་ལག་ཡོད་ཀྱི་ཅིག་གྲུབ་འབྲས་རུ་ཅིག་དགོས་རུ་མཐོང་ཡག་འདུག་ག་བསམ་པ་བྱུང་ན་འདི་བསྟན་པའི་ཞབས་འདེགས་འགྲོ་གི་རེད་སྟོན་པའི་བཀའ་དྲིན་གསོ་ཡ་རེད་ས་འདི་ཚང་མ་ལ་དགོངས་པ་བཞེས་ཧུར་ཐག་གནང་ཤོག་ཨ། ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གང་ཉིད་དགུང་ལོ་བརྒྱད་ཅུ་གྱ་གྲངས་ནང་ཕེབས་ཟིན་ཀྱང་ཉིན་རེ་བཞིན་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བའི་ཐོག་བསམ་བློ་གཏོང་དུས་ཚེ་འདི་ལ་སྦྱོར་ལམ་ཐོབ་པའི་བློ་ལ་ཚོད་ཐུབ་ཀྱི་འདུག་ཅེས་ཀྱང་བཀའ་སྩལ་འདུག། ཅིག་དཔེར་ན་ང་ཆ་བཞག་ན་ལོ་ད་བརྒྱད་ཅུའི་ནང་སླེབས་བསྡད་ཡོད་རེད་དེ། གང་ལྟར་ཉིན་རེ་བཞིན་དུ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཅིག་བསམ་བློ་ཅིག་བཏང་ཡོང་དུས་ཅིག་རེ་བ་ཅིག་སླེབས་ཡོང་གི་འདུག་བ་ཚེ་འདི་ག་ལ་ཡང་ད་སྦྱོར་ལམ་ཅིག་གི་ཐོབ་ཡག་ད་ཨེ་ནས་དེ་ནས་ཡང་ད་མཐོང་ལམ་ད་ཕལ་ཆེར་ཁག་པོ་མིན་འགྲོ་སྦྱོར་ལམ་ཐོབ་གི་རེད་བསམ་པའི་སོར་ཅིག་བློ་ལ་ཡང་ཚོད་ཅིག་ཐིག་གི་འདུག་བ། ཐེངས་འདིའི་ལྷན་ཚོགས་ཐོག་ནང་ཆོས་ཀྱི་ལྟ་གྲུབ་ཀྱི་ཐོག་ནས་ད་ལྟའི་དུས་རབས་ནང་བྱུང་བཞིན་པའི

འཛམ་གླིང་ཞི་བདེ་དང་ཁོར་ཡུག་དམག་འཁྲུག་སོགས་ཀྱི་དཀའ་ངལ་ལ་གདོང་ལེན་གནང་ཕྱོགས་ཐད་གྲོས་བསྡུར་གནང་ཡོད་པས། འདི་ནི་འཛམ་གླིང་སྤྱི་ལ་མིག་དཔེ་བཟང་པོ་ཞིག་རེད་ཅེས་གསུངས་འདུག་ཡང་ལྷན་ཚོགས་དེ་བཀོད་སྒྲིག་གནང་མཁན་རྒྱལ་སྤྱིའི་ནང་བསྟན་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པ་དགའ་ལྡན་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་ཀྱིས། ད་ཐེངས་ཀྱི་ལྷན་ཚོགས་འདི་འཚོགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ད་ལྟ་འཛམ་གླིང་ཐོག་འཕྲད་བཞིན་པའི་དཔལ་འབྱོར་དང་ཁོར་ཡུག་དེ་བཞིན་དམག་འཁྲུག་སོགས་ཀྱི་དཀའ་ངལ་རིགས་ནང་པའི་ལྟ་གྲུབ་དང་བསླབ་བྱ་གི་ཐོག་ནས་སེལ་ཐབས་ཡོང་ཆེད་ཡིན་ཞེས་འགྲེལ་བརྗོད་གནང་ཡོད་པ་རེད། ཉིན་གཉིས་རིང་གི་གོ་ལའི་ནང་པའི་ཆེས་མཐོའི་ལྷན་ཚོགས་འདིའི་ཐོག་རྒྱལ་ཁབ་སུམ་ཅུ་ལྷག་གི་ཆོས་ཕྱོགས་ཀྱི་མགོ་ཁྲིད་དང་སྐུ་ཚབ། ཆེད་མཁས་པ་དང་ཉམས་ཞིབ་པ་སོགས་ཚོགས་བཅར་བ་བརྒྱ་ར་བདུན་ཅུ་ལྷག་དང་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དང་བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཁག་གི་དབུ་ཁྲིད་དང་བླ་ཆེན། མཁན་སྤྲུལ་དང། དགེ་བཤེས་སོགས་ཁྱོན་ཚོགས་བཅར་བ་ལྔ་བརྒྱ་ལྷག་ཚོགས་ཞུགས་གནང་ཡོད་འདུག་ད་ཐེངས་ཀྱི་གོ་ལའི་ནང་པའི་ཆེས་མཐོའི་ལྷན་ཚོགས་ཐེངས་དང་པོ་འདི་ནི་རྒྱ་གར་དབུས་གཞུང་གི་རིག་གཞུང་ལྷན་ཁང་དང་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་གཉིས་ཀས་བཀོད་སྒྲིག་གནང་བ་ཞིག་ཡིན་འདུག་ལ། ཚོགས་ཆེན་གྱི་ཉིན་དང་པོ་སྟེ་ཕྱི་ཚེས་ཉི་ཤུ་ཉིན། རྒྱ་གར་གྱི་སྲིད་བློན Narendra Modi ལགས་ཀྱིས་ལྷན་ཚོགས་འདི་དབུ་འབྱེད་གནང་ཡོད་པ་དང། སྐབས་དེར་ཁོང་གིས་ནང་པའི་ལྷན་ཚོགས་ཐོག་ཕེབས་པའི་རྒྱལ་ཁབ་འདྲ་མིན་གྱི་ཚོགས་ཞུགས་པ་ཡོངས་ལ་གསུངས་དོན། གོ་ལའི་ནང་པའི་ཆེས་མཐོའི་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་དང་པོའི་ཐོག་ཁྱེད་རྣམ་པ་འཛམ་གླིང་གི་ས་ཕྱོགས་གང་ས་ནས་ཕེབས་ཡོད་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་ས་གཞི་འདིའི་རྒྱུན་སྲོལ་ལྟར་མགྲོན་པོ་ནི་ང་ཚོས་དཀོན་མཆོག་ལྟར་ངོས་འཛིན་བྱེད་ཀྱི་ཡོད། སྟོན་པ་བཅོམ་ལྡན་འདས་ཀྱི་ལྟ་གྲུབ་ཀྱི་རྗེས་འཇུག་པ་མང་པོ་ཞིག་ལ་འདི་ལྟར་མཇལ་དུས་སྟོན་པ་བཅོམ་ལྡན་འདས་དངོས་སུ་མཇལ་བའི་ཚོར་བ་ཡོང་གི་འདུག་དེ་བས་དེ་རིང་འདི་གར་འཛམ་གླིང་སྟེང་གི་རིག་གཞུང་མི་འདྲ་བའི་མི་སྣ་མང་པོ་ཞིག་ས་གནས་གཅིག་ཏུ་མཉམ་འཛོམས་གནང་ཐུབ་པ་ཙམ་དུ་མ་ཟད། ཚང་མས་མཉམ་རུབ་ཀྱི་ཐོག་ནས་གོ་ལའི་མ་འོངས་ཡར་རྒྱས་ཆེད་དུ་བསམ་བློ་གཅིག་མཐུན་གྱི་ཐོག་ནས་ཕྱག་ལས་གནང་བ་ཡིན་ན་མ་འོངས་པར་ཏན་ཏན་གྲུབ་འབྲས་ཡག་པོ་ཡོང་ངེས་རེད་ཞེས་སོགས་གསུངས་འདུག།
རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་གའི་ཐོས་ཡིན། གཞུག་ནས་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། ཨོ་སི་ཁྲི་ལི་ཡ་གཞུང་གིས་སྔར་ལས་ལྷག་པའི་དམག་དོན་གྱི་སྟོབས་ཤུགས་སྤྱད་ནས་འགལ་ཟླའི་རིགས་འགོག་སྲུང་བྱ་རྒྱུ་ཡིན་པའི་སྐོར་གསུངས་པ་རེད། རོའི་ཁྲིར་གསར་འགྱུར་ལས་ཁུངས་ཀྱིས་ཕྱི་ཚེས་ཉེར་གཅིག་ཉིན་གནས་ཚུལ་སྤེལ་དོན། ཨོ་སི་ཁྲི་ལི་ཡ་གཞུང་གིས་རེས་གཟའ་ཟླ་བའི་ཉིན་རྒྱལ་སྲུང་སྔོན་འཆར་ཞིག་བསྒྲག་རྒྱུ་ཡིན་འདུག་ལ། ལས་འཆར་དེར་ཨོ་སི་ཀྲི་ལི་ཡའི་འབྲེལ་ཡོད་དབུ་ཁྲིད་ཀྱིས་རང་ཉིད་ལ་གདེང་ཚོད་ཡོད་པའི་ངང་ནས་སྔར་ལས་མྱུར་ལ་རྒྱང་ཐག་རིང་བོར་གཏོར་རྒོལ་གྱི་ནུས་པ་ལྡན་པའི་གོ་མཚོན་གསར་བཟོ་དང། འབྲེལ་ཡོད་མཐུན་ཕྱོགས་རྒྱལ་ཁབ་ཁག་དང་མཉམ་འབྲེལ་གྱིས་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་ཛ་དྲག་གི་གནས་སྟངས་ཞི་འཇམ་དུ་གཏོང་རྒྱུའི་ལས་འཆར་བཟོ་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད་ལ་ཨོ་སི་ཀྲི་ལི་ཡའི་སྲིད་བློན་ཨན་ཐོ་ནེ་ལགས་ཀྱིས་དབུ་ཁྲིད་པའི་ངལ་རྩོལ་ཤོག་ཁག་སྲིད་གཞུང་གིས་རེས་གཟའ་ཟླ་བའི་ཉིན་ཨོ་སི་ཀྲི་ལི་ཡའི་དམག་དོན་གྱི་དེང་རབས་ཅན་གྱི་མ་ལག་དང་དྲག་སྒྲིག་གི་འགྲོ་གྲོན། ཐོལ་བྱུང་གི་འཐབ་འཁྲུག་སྐབས་སུ་ཕྱོགས་ཡོངས་ནས་རྒྱལ་སྲུང་བྱ་ཐབས་ཀྱི་གསང་བའི་ལས་དོན་ལ་ཞིབ་བཤེར་བྱ་རྒྱུའི་བསམ་འཆར་ཞིག་འདོན་སྤེལ་བྱ་རྒྱུ་ཡིན་པའི་སྐོར་འཁོད་ཡོད་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ཨོ་སི་ཀྲི་ལི་ཡ་གཞུང་གིས་ཨ་མི་རི་ཀ་དང་དབྱིན་ཇི་སོགས་མཐུན་ཕྱོགས་རྒྱལ་ཁབ་ཁག་ལ་སྔར་ལས་ལྷག་པའི་མཉམ་འབྲེལ་བྱ་ཕྱོགས་ལ་དཔྱད་ཞིབ་བྱས་ཡོད་པའི་སྐོར་འཁོད་ཡོད་ལ། ཟླ་བ་སྔོན་མར་ཨོ་སི་ཀྲི་ལི་ཡའི་ཨོ་སྒོར་དུང་ཕྱུར་བཞི་ཁྲི་ཙམ་གྱི་འགྲོ་སོང་བཏང་ནས་རྡུལ་ཕྲན་མཚོ་འཛུལ་དམག་གྲུ་བཟོ་རྒྱུ་དང། འབྲེལ་ཡོད་རྒྱལ་ཁབ་ཁག་དང་མཉམ་འབྲེལ་གྱིས་རྒྱ་ནག་ལས་ཐོད་རྒལ་ཐུབ་པའི་འོད་ཀྱི་མྱུར་ཚད་ལས་འདས་པའི་གོ་མཚོན་བཟོ་སྐྲུན་བྱ་རྒྱུ་ཡིན་པའི་སྐོར་གྱི་སྤྱི་བསྒྲགས་ཤིག་ཀྱང་སྤེལ་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་ཐའེ་ཝན་རང་སྐྱོང་གི་གནས་བབ་འོག་ཡོད་ནའང། རྒྱ་ནག་གིས་དགོས་འདུན་ལྟར་ཐའེ་ཝན་ལ་སྟངས་འཛིན་བྱེད་པར་ངོ་རྒོལ་བྱས་ཚེ། མེ་ཡི་རྩེད་སྤྱད་བྱེད་པ་ཡིན་པའི་སྐོར་གྱི་འཇིགས་སྐུལ་བྱས་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་ཟེར་བས། རེས་གཟའ་པ་སངས་ཉིན། གྲོང་ཁྱེར་ཧྲང་ཧའེ་རུ་གཏམ་བཤད་ཤིག་གི་སྐབས་སུ། རྒྱ་ནག་གིས་རྒྱལ་སྤྱིའི་དཔལ་འབྱོར་དང་འཕེལ་རྒྱས་ཅན་གྱི་རྒྱལ་ཁབ་ཁག་གི་ཁེ་ཕན་ལ་ཞབས་འདེགས་ཞུས་ཚུལ་གྱི་གཏམ་བཤད་བྱས་ཡོད་པ་མ་ཟད། རྒྱ་ནག་དམར་ཤོག་ཚོགས་པའི་སྤྱི་ཁྱབ་དྲུང་ཆེ་ཞི་ཅིན་ཕིང་གིས་རྒྱལ་སྤྱིའི་བདེ་འཇགས་ཀྱི་ལས་དོན་ལ་ལས་དོན་སྤེལ་ཚུལ་བརྗོད་ནས་ཡང་ཡང་བསྔགས་བརྗོད་བྱས་ཡོད་པ་རེད། བཤད་སྲོལ་དེ་ནི་ནུབ་ཕྱོགས་གུ་ཡངས་ཅན་གྱི་སྤྱི་ཚོགས་ཀྱིས་ཕྱོགས་ཡོངས་ཀྱི་རྒྱལ་སྤྱིའི་འབྲེལ་ལམ་ཞེས་ལངས་ཕྱོགས་འཛིན་ཕྱོགས་ལ་མ་བལྟས་པར། ཉེ་བའི་ཆར་རྒྱ་ནག་གི་གཅིག་སྡུད་ལམ་ལུགས་ཀྱི་སྤྱི་ཚོགས་བདེ་འཇགས་དང་དཔལ་འབྱོར་འཕེལ་རྒྱས་ཀྱི་ལངས་ཕྱོགས་འཛིན་ཕྱོགས་ཞེས་ལས་འགུལ་སྤེལ་བཞིན་པ་ཙམ་ཡིན་པའི་སྐོར་ཨེ་ཕི་ཡི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་ཡོད་པ་རེད། ཡང་གནས་ཚུལ་ནང་དུ། ཧྲང་ཧའེ་གྲོང་ཁྱེར་དུ་ཆིན་ཀང་ཟེར་བས་རྒྱ་ནག་གིས་བརྗོད་བཞིན་པའི་ཐའེ་ཝན་གྱི་གནད་དོན་ཞེས་བརྗོད་ནས་དེའི་སྐོར་ཁ་ཕྱོགས་བསྒྱུར་བ་དང། ཡང་ན་དེ་སྔོན་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་ཚོས་རྒྱལ་སྤྱིའི་སྡིངས་ཆའི་སྟེང་གི་འཇིགས་སྐུལ་གྱི་སྐད་ཆ་དེ་དག་མེད་པ་ཞིག་རེད་ཅེས་མུ་མཐུད་དུ་བཀོད་ཡོད་པ་རེད། སྐབས་དེར་ཆིན་ཀང་གིས་རྒྱལ་ཁབ་ཀྱི་བདག་དབང་སྲུང་སྐྱོབ་དང་གོང་བུ་གཅིག་གྱུར་དེ་ནི་རྩོད་གླེང་བྱ་རྒྱུ་མེད་པ་ཞིག་ཡིན་པའི་སྐོར་དང། ཐའེ་ཝན་གྱི་གནད་དོན་དེ་ནི་རྒྱ་ནག་གི་ཁེ་ཕན་གལ་ཆེན་ནང་གི་དོན་ཆེན་ཞིག་ཆགས་ཡོད་ལ། རྒྱ་ནག་གི་བདག་དབང་དང་བདེ་འཇགས་ལ་གནོད་འཚེ་གཏོང་མཁན་གྱི་བྱ་སྤྱོད་གང་འདྲ་བྱུང་ནའང་ང་ཚོས་ནམ་ཡང་གནད་དོན་དེར་ཕྱིར་ནུར་མི་བྱེད་ལ། ཐའེ་ཝན་གྱི་གནད་དོན་སྐོར་ལ་ཇུས་གཏོགས་བྱེད་པ་དེ་ནི་མེ་ལ་རྩེད་མོ་རྩེ་བ་ཞིག་ཡིན་ཚུལ་གྱི་སྐད་ཆ་བཤད་ཡོད་པ་རེད། རྒྱ་ནག་གི་འཇིགས་སྐུལ་དེ་ནི་དམངས་སྲིད་ལམ་ནས་འོས་འདེམས་བྱས་པའི་ཐའེ་ཝན་གྱི་སྲིད་འཛིན་ཚའེ་ཡིན་ཝུན་དང་དེའི་མཐུན་ཕྱོགས་རྒྱལ་ཁབ་བམ་ཨ་རི་ལ་ཐད་ཀར་བརྗོད་ཀྱི་ཡོད་པ་གསལ་བོ་རེད་ཅེས་ཨེ་ཕི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་བཀོད་ཡོད་པ་རེད། རྒྱ་ནག་གིས་ཐའེ་ཝན་རྒྱ་ནག་གི་ཆ་ཤས་ཡིན་པར་ངོས་འཛིན་གྱིས་དྲག་ཤུགས་མི་སྤེལ་བའི་ངེས་པ་མེད་ཚུལ་གྱི་འཇིགས་སྐུལ་བྱས་པ་ནའང། དེར་ཐའེ་ཝན་གྱི་ངོས་ནས་ངོས་ལེན་མེད་པ་དང་ཐའེ་ཝན་གྱི་སྲིད་འཛིན་ཚའེ་ཡིན་ཝུན་ཨ་རིར་ཕེབས་ནས་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་དང་མཇལ་འཕྲད་གནང་བའི་ཁར། ཨ་རིའི་གྲོས་ཚོགས་ཀྱི་འཐུས་མི་མང་པོ་ཞིག་ཐའེ་ཝན་ལ་འཚམས་གཟིགས་གནང་བ་སོགས་བྱེད་ཀྱི་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ལོ་དཀྱིལ་ཙམ་ནས་རྒྱ་གར་ནི་འཛམ་གླིང་གི་མི་འབོར་ཆེ་ཤོས་དེ་ཆགས་ཡོད་པ་རེད། གནས་ཚུལ་དེའི་སྐོར་ནས་རྒྱ་ནག་གི་མགྲིན་ཚབ་པ་ཞིག་གིས། མི་འབོར་མང་ཉུང་ལ་ཁྱད་པར་ཡོད་པ་མ་རེད། མིའི་སྤུས་ཚད་དེ་ལས་གནད་འགག་ཆེ་བ་ཡོད་ཅེས་བརྗོད་པར། རྒྱ་གར་ལ་དམའ་འབེབས་ཞིག་ཡིན་པའི་སྐོར་གནད་དོན་དབྱེ་ཞིབ་པས་བརྗོད་ཡོད་པ་རེད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲངས་ཐོ་བཏོན་པར་གཞིགས་ན། ལོ་འདིའི་ལོ་དཀྱིལ་དུ། རྒྱ་གར་གྱི་མི་འབོར་དེ། ཐེར་འབུམ་བཞི་དང་གྲངས་ཆུང་བཞི་ཙམ་ཆགས་ཡོད་པས། དེ་ནི་རྒྱ་ནག་གི་མི་འབོར་ལས་ས་ཡ་གཉིས་དང་གྲངས་ཆུང་དགུ་ཡིས་མང་དུ་གྱུར་ནས། འཛམ་གླིང་གི་མི་འབོར་ཆེ་ཤོས་ཀྱི་རྒྱལ་ཁབ་དེ་རྒྱ་གར་ཆགས་ཡོད་པ་རེད། འདས་པའི་ལོ་ངོ་བདུན་ཅུ་ཙམ་གྱི་ནང་དུ། རྒྱ་དཀར་ནག་གཉིས་ཀྱི་མི་འབོར་དེ། འཛམ་གླིང་གི་མི་འབོར་ལས་སུམ་ཆའི་གཅིག་ཙམ་ཟིན་ཡོད་པ་རེད། ཉེ་བའི་དུས་སུ་རྒྱ་ནག་གི་མི་འབོར་ཇེ་ཉུང་དུ་ཕྱིན་པར་བརྟེན། དཔལ་འབྱོར་འཕེལ་རྒྱས་ལ་དཀའ་ངལ་འཕྲད་བཞིན་ཡོད་པ་དང། སྤྱིར་འཛམ་གླིང་ཁྱོན་ཡོངས་ཀྱི་མི་འབོར་འཕེལ་རྒྱས་དེ་སྔོན་མ་ལྟར་འཕེལ་རྒྱས་ཆེ་རུ་འགྲོ་རྒྱུ་མིན་ནའང། ལོ་སྔོན་མའི་སྤྱི་ཟླ་བཅུ་གཅིག་པའི་ནང་འཛམ་གླིང་ཡོངས་ཀྱི་མི་འབོར་དེ་ཐེར་འབུམ་བརྒྱད་ལས་བརྒལ་ཡོད་པ་རེད། རྒྱ་གར་གྱི་མི་འབོར་འཕེལ་རྒྱས་དེ་སེམས་འཚབ་བྱ་ཡུལ་ཞིག་མིན་པར། དེ་ལས་ལྡོག་སྟེ་ཡར་ཐོན་གྱི་རྣམ་པ་ཞིག་ཡིན་ཞིང། མི་སྒེར་སོ་སོའི་ཐོབ་ཐང་དང་འདོད་པ་སོགས་ལ་རང་དབང་དང་བརྩི་བཀུར་བྱེད་དགོས་པའི་སྐོར་མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཐོའི་ནང་དུ་བཏོན་ཡོད་པ་རེད། རྒྱ་ནག་གི་མི་འབོར་ཇེ་ཉུང་དུ་ཕྱིན་པར་སེམས་འཚབ་ཀྱིས་གཞུང་ཕྱོགས་ནས་མི་འབོར་འཕེལ་རྒྱས་འགྲོ་ཐབས་ཀྱི་སྲིད་ཇུས་ཁག་ཅིག་ལག་ལེན་བསྟར་འགོ་ཚུགས་ཡོད་པ་རེད། ཡིན་ནའང་ཞིབ་འཇུག་ལས་ཤེས་པ་ལྟར་ན། རྒྱ་ནག་གི་མི་མང་བོ་ཞིག་གིས་བྱིས་པ་མང་བོ་སྐྱེ་འདོད་མེད་པར་གྱུར་ཡོད་པ་རེད།

གདམ་ག་བྱེད་དགོས་དོན་གང་ཡིན་ཞེས་མགོ་བརྗོད་དུ་བྲིས་པའི་རྩོམ་ཡིག་ཅིག་ཨ་མི་རི་ཀའི་ཧིའུ་སི་ཏོན་སློབ་ཆེན་གྱི་མིའི་རིགས་ཀྱི་རིག་པ་བ་དང་དགེ་རྒན་ཆེན་མོ་ལྕམ་ལྡེ་ན་ཧེ་ན་ཧྥོར་དུ་ཡིས་སྣེ་ཁྲིད་པའི་ཞིབ་འཇུག་པ་ཚོས་བུད་མེད་ཚོས་སྲོལ་རྒྱུན་འདོར་དགོས་དོན་གྱི་རྒྱུ་རྐྱེན་ཐད་རྩད་གཅོད་དང་ཞིབ་འཇུག་བྱས་ཏེ་བྲིས་པ་ཞིག་ཉེ་སྔོན་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་འདོན་སྤེལ་བྱས་ཡོད་པ་རེད། རྩོམ་ཡིག་དེའི་ནང་དུ་གསར་ལམ་ཁག་ཏུ་ཅིའི་ཕྱིར་འཛམ་གླིང་གང་སར་ད་ལྟ་བུད་མེད་ཚོས་ཁེར་རྐྱང་གི་མི་ཚེ་སྐྱེལ་རྒྱུར་གདམ་ག་བྱེད་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད་དམ་ཞེས་པ་དང། ཡང་རང་དབང་གི་རེ་འདུན་ལ་ཁ་ཕྱོགས་ནས་ཉི་ཧོང་གི་བུད་མེད་ཚོས་གཉེན་སྒྲིག་མི་བྱེད་རྒྱུ་གདམ་ག་བྱས་པ། དེ་བཞིན་ཁ་ན་དྲ་རྒྱལ་ཁབ་ཀྱི་མི་འབོར་ཕྱེད་ཀ་མ་ཟིན་ཙམ་གྱིས་ངེས་པར་དུ་གཉེན་སྒྲིག་བྱ་དགོས་པ་ཞིག་མིན་པར་བསམ་གྱི་ཡོད་ཅེས་དང། དེ་བཞིན་ཆི་ལི་ནང་གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་འགྲོ་བཞིན་ཡོད་ཅེས་སོགས་འགོ་བརྗོད་དུ་བཀོད་པའི་གསར་འགྱུར་དེ་དག་ལས་འཛམ་གླིང་ཡོངས་སུ་གཉེན་སྒྲིག་ནི་མུ་མཐུད་རྒྱུན་གནས་ཐུབ་རྒྱུར་ཉེན་ཁའི་རང་བཞིན་ཞིག་ཆགས་ཡོད་པ་བསྟན་འདུག་ཅེས་གསལ་འདོན་གནང་ཡོད་པ་རེད། མིའི་རིགས་ཀྱི་རིག་པ་བ་ལྕམ Dinah Hannaford གི་རྩོམ་ཡིག་དེའི་ནང་དུ་གྲངས་ཐོ་ཁག་ལས་བཤད་སྟངས་དེར་རྒྱབ་སྐྱོར་ཐོབ་ཡོད་དཔེར་ན་ཨ་རིའི་ནང་གཅིག་དགུ་ལྔ་བཅུ་ང་དྲུག་ལོར་ཐེངས་དང་པོར་གཉེན་སྒྲིག་བྱེད་མཁན་དག་ལས་བུད་མེད་ལོ་ན་ཉི་ཤུ་ཙམ་དང་སྐྱེས་པ་ལོ་ན་ཉི་ཤུ་རྩ་གཉིས་ཙམ་ཡིན་པ་དང་ཉིས་སྟོང་བཅུ་དྲུག་ལོར་བུད་མེད་ཀྱི་ལོ་ཚད་ཉི་ཤུ་རྩ་བདུན་ཙམ་དང་སྐྱེས་པའི་ལོ་ཚད་ཉི་ཤུ་རྩ་དགུ་ཙམ་བར་འཕར་ཡོད་གནས་སྟངས་འདི་ཡང་འཛམ་གླིང་རང་བཞིན་ཞིག་ཆགས་འདུག་ད་ལྟ་འཛམ་གླིང་སྟེང་མི་འབོར་སྤྱིའི་བརྒྱ་ཆའི་བརྒྱད་ཅུ་གྱ་དགུ་ཙམ་གཉེན་སྒྲིག་གི་གྲངས་ཚད་ཇེ་དམའ་རུ་འགྲོ་བཞིན་པའི་རྒྱལ་ཁབ་ཁག་ནང་འཚོ་གནས་བྱེད་བཞིན་ཡོད་ཅེས་བཀོད་འདུག་དགེ་རྒན་ཆེན་མོ་ཁོང་གིས་གསུངས་པར་མིའི་རིགས་ཀྱི་རིག་པ་བ་ཞིག་ཡིན་པའི་ཆ་ནས་ང་ཚོས་རིག་གཞུང་གང་མང་ཞིག་གི་རྒྱབ་ལྗོངས་དང་ལོ་རྒྱུས་བཅས་ལ་རྒྱུས་ལོན་དང་རྟོག་ཞིབ་གནང་བ་ཡིན་སྐོར་འགྲེལ་བརྗོད་བྱས་འདུག་ཞིབ་འཇུག་མི་སྣས་གཉེན་སྒྲིག་མི་བྱ་རྒྱུར་གདམ་ག་བྱེད་མཁན་བུད་མེད་ཇེ་མང་ནས་ཇེ་མང་དུ་འགྲོ་དགོས་པའི་རྒྱུ་རྐྱེན་རྒྱུས་ལོན་བྱུང་བའི་ཁྲོད་ཀྱི་གཅིག་ནི་ཁྱོ་ག་ཚོར་བཟའ་ཟླར་བློ་དཀར་མེད་པའི་གནད་དོན་དང་དེ་བཞིན་ལས་གནས་ཀྱི་གོ་སྐབས་དང་རང་དབང་རང་ཚུགས་ཀྱི་རང་བཞིན་གོང་མཐོར་གཏོང་དཀའ་བ། གཞན་ཡང་ཕ་མ་དང་ཕུ་ནུ་མིང་སྲིང་ཚོས་ལྷན་དུ་འཚོ་བ་སྐྱེལ་ན་དེ་བས་བདེ་འཇགས་ཡིན་པར་ངོས་འཛིན་བྱེད་པ་བཅས་ཡིན་འདུག། ཡང་ལོ་རྒྱུས་ཐོག་ནས་བལྟས་ཡོང་ན་འཛམ་བུ་གླིང་གི་ཁྱབ་ཁོངས་སུ་གཉེན་སྒྲིག་ནི་བུད་མེད་མང་ཆེ་བར་དོན་དག་བཟང་བོ་ཞིག་མིན་པས་ཁོ་ཚོས་དེར་ཐག་གཅོད་ཀྱི་བྱེད་ཐབས་ཤིག་འཚོལ་རྒྱུར་འབད་བརྩོན་བྱེད་བཞིན་ཡོད་ཅེས་ཀྱང་ཞིབ་འཇུག་དེའི་ནང་དུ་བཀོད་འདུག་མིའི་རིགས་ཀྱི་རིག་པ་བ་ཁོང་དང་ཁོང་གི་ལས་རོགས་རྣམས་ཀྱིས་བུད་མེད་ཚོའི་ཁྲོད་གཉེན་སྒྲིག་བྱས་མྱོང་ཡོད་མེད་གཉིས་ཀ་དང། བཟའ་འཐོར་བྱས་ཟིན་པ། བཟའ་ཟླ་ཚེ་ལས་འདས་པ་བཅས་ཀྱི་ཁྲོད་བསྐྱར་དུ་གཉེན་སྒྲིག་བྱེད་འདོད་མེད་མཁན་ཚོར་དེའི་རྒྱུ་རྐྱེན་ཐད་རྟོག་ཞིབ་བྱས་ཡོད་འདུག་ལ། ཞིབ་འཇུག་ཁྲོད་སྤྱི་ཚོགས་མང་པོ་ཞིག་ཏུ་གལ་ཏེ་བུད་མེད་ཚོར་འདམ་ག་ཡོད་ཚེ་རང་ཉིད་ཀྱི་ཁྱིམ་དུ་ཕ་མ་དང་ཕུ་ནུ་མིང་སྲིང་ཚོའི་མཉམ་དུ་འཚོ་སྡོད་བྱེད་འདོད་ཡོད་པ་ལས་ཁྱོ་གའི་མཉམ་དུ་འཚོ་སྡོད་བྱེད་འདོད་མེད་པ་དང་བུད་མེད་དེ་རིགས་ཀྱིས་རང་གི་ཕ་མ་དང་ནང་མི་དུས་ནམ་ཡིན་རུང

ཡང་ཉེ་སྔོན་ལྷོ་ཀོ་རི་ཡའི་ནང་བུད་མེད་གཉེན་སྒྲིག་མི་བྱེད་མཁན་ཇེ་མང་དུ་ཕྱིན་ཡོད་པའི་གནས་ཚུལ་ཐོན་ཡོད་པ་མ་ཟད། རྒྱ་ནག་ནང་གཉེན་སྒྲིག་བྱེད་མཁན་གྱི་མི་འབོར་དེ་ལོ་རྒྱུས་ཐོག་ཆེས་དམའ་ཤོས་ཆགས་ཡོད་སྐོར་སོགས་གཞུང་ཕྱོགས་ནས་ཁྱབ་བསྒྲགས་བྱས་ཡོད་པ་རེད། ཉེ་བའི་ལོ་ཤས་རིང་རྒྱ་ནག་ནང་གཉེན་སྒྲིག་གི་གྲངས་འབོར་ལས་བཟའ་འཐོར་གྱི་གྲངས་འབོར་མང་བ་དང།

བཟའ་ཚོ་གཉིས་བར་གཤིས་ཀ་མི་མཐུན་པ། ཁྱིམ་ཚང་དུ་རྩུབ་སྤྱོད་ཀྱི་གནད་དོན་བྱུང་བ། བཟའ་ཚོ་གང་རུང་གིས་ཕྱི་ཕྱོགས་སུ་དགའ་རོགས་བཙལ་བ་བཅས་རྒྱུ་རྐྱེན་གཙོ་བོ་ཁག་ཡིན་ལུགས་བཀོད་འདུག་གནས་ཚུལ་འདིའི་ཐད་ཨ་མེ་རི་ཀའི་ནང་ཡོད་པའི་རྒྱ་ནག་བུད་མེད་ཀྱི་ཐོབ་ཐང་ཞེས་པའི་སྒྲིག་འཛུགས་དེའི་སྤྱི་ཁྱབ་འགན་འཛིན་ཀྲང་ཅིན་ལ

ཡང་གོང་སྨོས་མི་དེས་དེང་སྐབས་རྒྱ་ནག་ནང་དཔལ་འབྱོར་གྱི་འགྲན་རྩོད་ཁྲོད་དུ་མི་མང་པོ་ཞིག་གིས་དངུལ་ནོར་ནི་ཡོད་ཚད་ལས་རྩ་ཆེར་བརྩི་བའི་འདུ་ཤེས་དེའི་དབང་གིས་མི་ལ་ལས་རྒྱུ་ནོར་ནི་རང་ཉིད་ཀྱི་ཚེ་སྲོག་ལས་ཀྱང་རྩ་ཆེར་ངོས་འཛིན་བྱེད་མཁན་ཡོད་ཅིང་གནད་དོན་འདི་རིགས་ཀྱི་རྒྱབ་ཏུ་རྒྱལ་ཁབ་ཀྱི་སྲིད་ཇུས་དང་ཁྲིམས་ལུགས་སྤྱི་ཚོགས་ཁྲོད་གནས་པའི་སྲོལ་རྒྱུན་བཅས་ལའང་འབྲེལ་བ་ཆགས་ཡོད་ཅེས་གསུངས་བྱུང།

རྒྱ་ནག་གི་ཆབ་སྲིད་དང་ཁྲིམས་ལུགས་ལ་འབྲེལ་བ་དམ་པོ་ཆགས་ཡོད་ཅེས་གསུངས་བྱུང། གཞན་ཡང་ལྕམ་ཀྲང་ཅིན་གྱིས་བོད་ཀྱི་ས་ཁུལ་དུ་བཟའ་འཐོར་གྱི་གྲངས་འབོར་དེ་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཆེ་བའི་གྲོང་ཁྱེར་ཆེ་ཁག་དག་དང་བསྡུར་ན་ཉུང་བའི་རྒྱུ་རྐྱེན་ནི་ས་ཁུལ་མ་འདྲ་བ་འདི་གཉིས་ཀྱི་མིའི་བསམ་བློའི་ནང་རྒྱུ་ནོར་ལ་འཛིན་པའི་འདུ་ཤེས་ཀྱི་བར་ཁྱད་ལས་བྱུང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་འདུག།